འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཡུངས་མ་ནི་བོད་མཐོ་སྒང་གི་ཟས་གཙོ་བོ་ཡི་གྲས་ཤིག་ཡིན་པ་དང་དེས་བཟོས་པའི་ཆོ་ལེ་ཟེར་བའི་ཐུག་པ་དེ་བོད་ཤར་ཕྱོགས་ཀྱི་ས་ཁོངས་འགའ་ཞིག་ནང་ལ་མཚོན་ན་རྒྱ་གར་གྱི་ད་ལི་ལྟ་བུའི་ཟས་ཀྱི་གཙོ་བོ་དང་བཅུད་ཀྱི་འབྱུང་རྩ་ཞིག་རེད། དེ་ཡང་བོད་མིའི་ངག་རྒྱུན་ལ་ཕ་ཟས་བློན་པོ་དཀར་རྐྱང་ཕྱུག་པོ་རྣམས་ཀྱི་མཚར་ཟས་མེད་པོ་རྣམས་ཀྱི་སྲོག་ཟུངས་ཞེས་དང། ཡང་ལྷ་བླ་མས་གསོལ་ན་གསུང་སྐད་སྙན། གོང་དཔོན་པོས་གསོལ་ན་དགྲ་མགོ་གནོན། སྨན་བུ་མོས་ཟོས་ན་ཤ་ཚ་དཀར། རྟ་འདོ་བས་ཟོས་ན་གོམ་ཁ་མྱུར། མཛོ་ཁྱུང་དཀར་གྱིས་ཟོས་ན་གཉའ་ཤེད་རྒྱས། འབྲི་ཨ་ཟིས་ཟོས་ན་བཞོ་རྒྱུ་འཕེལ། ལུག་གཡང་དཀར་གྱིས་ཟོས་ན་བལ་རྫོང་མཐུག་ཞེས་ཟེར་སྲོལ་ཡོད་པ་ལྟར། ཡུངས་མ་ནི་བོད་ཀྱི་མི་འཚར་ལོངས་དང་ཕྱུགས་ཤ་ཤེད་རྒྱས་བྱེད་ཀྱི་ཟས་རྩ་ཆེན་ཞིག་རེད། ཐེངས་འདིའི་ལེ་ཚན་ནང་ལ་ཡུངས་མ་ལ་ནུབ་ཕྱོགས་ཀྱིས་ངོས་འཛིན་ཅི་འདྲ་བྱེད་ཀྱི་ཡོད་པ་དང། ལྷག་པར་དུ་ཚན་རིག་གིས་འདི་ལ་ཟས་ཀྱི་བཅུད་ཅི་འདྲ་ཡོད་པ་ངོས་བཟུང་གི་ཡོད་པའི་སྐོར་ལ་བལྟ་ཙམ་བྱས་པ་ཡིན། སྤྱིར་ཡུངས་མ་ནི་གནམ་གཤིས་གྲང་ས་ལ་སྐྱེ་བ་དང་ཡོ་རོབ་ལ་མཚོན་ན། འདི་ནི་ཡོ་རོབ་བྱང་ཕྱོགས་ཀྱི་རྒྱལ་ཁབ་ཁག་ནང་སྐྱེ་གི་ཡོད་པ་མ་ཚད་སྔར Greek དང Roman གྱི་མི་རྣམས་ཀྱི་གཙོ་ཟས་ཤིག་ཡིན་པ་རེད། དུས་རབས་གཉིས་པའི Roman གྱི་རྩོམ་པ་པོ་དང་སྐྱེ་ཁམས་ལྟ་གྲུབ་རིག་པ་བ Pliny the Elder ཟེར་བ་ཡིས་ཡུངས་མ་ནི་ཚལ་གྱི་རིགས་ཀྱི་ཆེས་གལ་ཆེ་བའི་ས་ཞིག་རེད་ཅེས་བརྗོད་ཡོད་པ་དེ་དེང་སྐབས་ཀྱི་ཟས་བཅུད་རིག་པ་བ་ཚོ་ཡིས་ལུང་འདྲེན་བརྩི་བའི་ཚད་ཞིག་རེད་འདུག། དེ་ཡང་ཟས་བཅུད་སྐོར་གྱི་དྲ་ལམ Food Fact འམ་ཟས་ཀྱི་དངོས་དོན་ཟེར་བའི་དྲ་ལམ་ཐོག་ལ་གནས་ཚུལ་བཀོད་པ་ལྟར་ན། ཡུངས་མ་ནི་ཟས་ཀྱི་ནང་ནས་གཏེར་རྫས་ཀྱི་ཐོན་ཁུངས་དང་ལུས་ལ་གཞོན་ཤ་སྤྲོད་བྱེད་ཀྱི་རྫས། བཙོག་གཅིན་དུས་ཐོག་ལ་འབབ་བྱེད་ཀྱི་བཅུད་རྫས་བཅས་གསོག་ཡོད་པ་དང། དེ་དང་ཆབས་ཅིག་ཏུ་མི་ལ་ནད་ཚིལ་གསོག་བྱེད་ཀྱི་བཅུད་རྫས་ཉུང་བ་བཅས་ཀྱི་ཁྱད་ཆོས་ཡོད་པ་མ་ཟད། ཡུངས་མ་ནི་ལུས་ཀྱི་ནད་འགོག་བྱེད་ཀྱི་ནུས་པ་རྒྱས་བྱེད་ཀྱི་ལུས་ཟུངས་བཅུད་རྫས་སི་ཟེར་བ་ཡང་ཚུད་ཡོད་པ་བཅས་རེད། ཡང་ཡུངས་མ་ཡི་ལོ་མར་མཚོན་ན་ཡང་ཡུངས་མ་ལས་ཀྱང་ཆེ་བའི་ཟས་བཅུད་ཡི་ཆེན་པོ་ཡོད་པ་དང། དེ་ནི་ལུས་ཀྱི་གཞོན་ཤ་དང་འབྲེལ་བ་ཡོད་པའི་ཕུང་ཕྲ་ཡི་ནུས་པ་རྒྱས་པའི་ལུས་ཟུངས་བཅུད་རྫས་ཨེ་དང་སི་ཡིས་ཕྱུག་པ་དང། དེ་ཡི་སྐྲན་ནད་སྔོན་འགོག་དང་ཡང་འབྲེལ་བ་ཡོད་པ་ཞིག་ཡིན་པ་རེད། དེ་བཞིན་དུ་ཡུངས་ལོ་ལ་ལུས་ཟུངས་བཅུད་རྫས K དང Omega Three Acid ཟེར་བ། ལུས་ཀྱི་སྐྲངས་པོ་འཇགས་པ་སོགས་དང་འབྲེལ་བ་ཡོད་པའི་བཅུད་རྫས་ཀྱི་འབྱུང་ཁུངས་ཁ་ཤས་ཤིག་ཡིན་པ་རེད། ཡང་ལུས་ཟུངས་བཅུད་རྫས་བི་དང་ཁཱལ་སིའམ་སོགས་ལུས་ཀྱི་ནུས་པ་དོ་མཉམ་པོར་བྱེད་པའི་བཅུད་རྫས་ཀྱང་ཡོད་པ་ཞིག་རེད། ཡུངས་མའི་བཅུད་རྫས་ལ་ཞིབ་འཇུག་བྱས་པའི་བརྒྱུད་ནས་ཤེས་རྟོགས་བྱུང་བའི་སྐོར་ལ་གོང་ཞུས་དྲ་བའི་ཐོག་གནས་ཚུལ་སྤེལ་དོན་ལྟར་ན། ཡུངས་མའི་བཅུད་རྫས་ཨིན་ཇིའི་ནང་ལ་བྷེར་སི་ལིན་ཟེར་བ་ཞིག་ཡོད་པ་དེ་ཡིས་བད་ཀན་གྱི་འབྱར་བ་འཕར་བའི་ཉེན་ཁ་དང་གློ་བའི་སྐྲན་ནད་ཀྱི་ཉེན་ཁ་སོགས་ཆུང་དུ་གཏོང་ཐུབ་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་རྒྱལ་སྤྱིའི་སྐྲན་ནད་ཉིན་དེབ་ཀྱི་གནས་ཚུལ་སྤེལ་བའི་ནང་ལ་གོང་ཞུས་ཀྱི་བཅུད་རྫས་དེ་ཡིས་འགྲོ་བ་མི་ཡི་རྒྱུ་སྨད་ཀྱི་སྐྲན་ནད་ཀྱི་ཕུང་ཕྲ་གསོད་ཐུབ་ཀྱི་ཡོད་པ་ཞིག་རེད། ཡང་ནུབ་ཕྱོགས་སུ་ཡུངས་འབྲུ་ཆུ་ཡི་ནང་ལ་སྦངས་ནས་དེ་ལ་རྩ་བ་སྐྱེ་འགོ་བཙུགས་པ་དང་ཟ་སྲོལ་ཡོད་འདུག་པ་དེའི་ནང་ལ་སྐྲན་ནད་སྔོན་འགོག་དང Fungal ཟེར་བ་ཧམ་བུ་དང་ཤ་མོ་སོགས་ཀྱི་རྫས་སྔོན་འགོག། ནད་འབུ་ཕྲ་རབ་སྔོན་འགོག་སོགས་བྱེད་ཐུབ་པའི་བཅུད་རྫས་ཤུགས་ཆེན་པོ་ཞིག་ཡོད་པ་ཞིང་ལས་དང་ཟས་རྫས་ཉིན་དེབ་ཟེར་བའི་ཐོག་ལ་སྙན་ཐོ་སྤེལ་ཡོད་པ་རེད། ཡུངས་མའི་སྐོར་ལ་བོད་ཀྱི་སྨན་གཞུང་དང་ལོ་རྒྱུས་སོགས་ཁུངས་དྲངས་ནས་མཚོ་སྔོན་པོའི་དྲ་བའི་ཐོག་ལ་ཕྱོགས་སྒྲིག་བྱས་པའི་གནས་ཚུལ་ཞིག་བཀོད་པའི་ནང་ལ། རྩ་བ་བཅུད་ལྡན་ཉུང་མས་དུག་ནད་སྲུང་ཚ་དྲོ་བད་རླུང་སེལ་ཞིང་མཁྲིས་པ་སྐྱེད་ཅེས་དང། ཉུང་མ་དེ་བཞིན་དུག་ནད་མ་ལུས་སྲུང་ཞེས་དང། ཉུང་མ་ཚ་ཞིང་དྲོ་བ་དང་བད་ཀན་རླུང་མཁྲིས་མཁྲིས་པ་སྐྱེད་ཉུང་མས་རླུང་སེལ་བད་ཀན་མཁྲིས་པ་སྐྱེད་ཅེས་གསུངས་པ་ལྟར། རྩ་བ་རོ་མངར་ཞིང་ཞུ་རྗེས་ཚ་ཞིང་དྲོ་བ་དང། ནུས་པ་ཡིས་བད་མཁྲིས་སྐྱེད་པར་བྱེད་ཅིང་བད་ཀན་དང་རླུང་ནད་འཇོམས་པའི་མཆོག་ཏུ་འགྱུར་བ་དང། ལུས་ཀྱི་ཁྲག་གར་བ་སླ་བར་བྱེད་པ་དང། ལུས་ལ་ཁྲག་འཁོར་རྒྱུག་ལེགས་པར་ཡོང་བར་ཤིན་ཏུ་ཕན་པ་ཡིན་ཅེས་དང། དུག་གི་ནད་རྣམས་སྤྱི་དང་ཁྱད་པར་དུ་སྔོ་དུག་ན་བར་ཡུངས་མ་ཡིས་ཕན་པས། ར་རེའུ་སོགས་སྒོ་ཕྱུགས་རྣམས་དཔྱིད་ཁ་སྔོ་དུག་ཕོག་པར་ན་ནས་བརྟག་པར། ཡུངས་སིལ་བྱིན་ནས་བཅོས་པ་དང། འགྲུལ་པ་རྣམས་རི་མཐོ་སར་སླེབས་དུས་མགོ་ན་སྟེ་འགྲོ་མི་ནུས་ཤིང་མགོ་ཡུ་འཁོར་བའི་སྐབས་སུ་ཡུངས་མ་ཡིས་ཕན་གྱི་ཡོད་པར་བརྟེན་ནས། རྒྱུན་དུ་ཨ་ཅོ་དང་གནས་སྐོར་བ་དང་ཡུལ་སྐོར་བ་རྣམས་ཀྱིས་ཡུངས་སིག་དང་ཕྱེ་སྐམ་སོགས་འཁུར་ནས་འགྲོ་སྲོལ་ཡོད་ཅེས་བྲིས་ཡོད་པ་རེད། ཡང་ཨ་མི་རི་ཀའི་ནང་གི Organic Facts འམ་གདོད་མའི་ཟས་ཀྱི་བཅུད་ཀྱི་དངོས་དོན་ཟེར་བ་ཡི་གནས་ཚུལ་བཀོད་པ་ལྟར་ན། ཡུངས་མ་ཡིས་སྙིང་གི་འཕྲོད་བསྟེན་བཟང་དུ་གཏོང་བ་དང་ལྟོ་འཇུ་བ། ཁྲག་འཁོར་རྒྱུག་བཟང་དུ་གཏོང་བ། ལུས་ཀྱི་ནད་འགོག་གི་ནུས་པ་ཡར་རྒྱས་གཏོང་བ། རུས་པ་མཁྲེགས་པོ་བཟོ་བ། སྐྲན་ནད་འགོག་པ། སྐྲངས་ནད་འགོག་པ། ལུས་ཀྱི་ཕུང་ཕྲ་ཡི་ནུས་པ་རྒྱས་པར་བྱེད་པ་སོགས་ཀྱི་ཕན་ནུས་ཡོད་པ་ཞིག་འགྲེལ་བརྗོད་བྱས་འདུག་རྒྱུ་མཚན་དེ་ལ་བརྟེན་ནས། རྒྱུན་དུ་ཟས་ཀྱི་ནང་དུ་ཡུངས་མ་བསྲེས་རྒྱུ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་བྱས་འདུག་ལ། གོང་ཞུས་དྲ་རྒྱ་ཡིས་ཡུངས་མ་ནི་བཙོས་ནས་ཟ་ཆོག་པ་མ་ཚད་གྲང་ཚལ་བཟོས་ནས་ཟ་ཆོག་པ་དང། དེ་བཞིན་བསྙལ་ནས་ཟ་ཆོག་པ་བཅས་ཀྱི་ཁྱད་ཆོས་ཡོད་པའི་འགྲེལ་བརྗོད་བྱས་འདུག། བོད་ཀྱི་ལུང་པ་འགའ་རེའི་ནང་ལ་མཚོན་ན་ཡུངས་མ་ཡིས་བཟོས་པ་ཁམས་སྐད་ནང་ལ་ཕྱོགས་ལས་ཟེར་བ་དེ་དགུན་དུས་ཀྱི་དགོང་ཟས་གཙོ་བོ་ཞིག་ཡིན་ཅིང་དེ་བཟོ་སྟངས་ཡང་སྟབས་བདེ་པོ་ཞིག་ཡིན་པ་དེ་ནི་ཡུངས་མ་རློན་པ་ཆུ་ཡིས་འཁྲུད་རྗེས་ནར་མོར་བྱས་ཏེ་གཏུབས་ཏེ། ཤ་དང་ཚྭ་བླུགས་པའི་ཆུ་ཁོལ་མའི་ནང་ལ་བསྐོལ་ནས་ཐུག་པ་ལྟར་ཟ་གི་ཡོད་པ་དང་དེ་དང་མཉམ་དུ་སྤགས་ཟ་སྲོལ་ཡོད་པ་བཅས་རེད། དེ་བཞིན་དུ་ཡུངས་མ་གཤགས་ནས་བསྐམས་པའི་ཤ་འུ་ཟེར་བ་དཔྱིད་དུས་སུ་ཐུག་པ་བཟོས་ནས་བསྐོལ་བ་དང། ཡང་ཡུངས་མ་རྡོག་རྡོག་བསྐམས་ནས་སེམས་ཅན་ལ་སྤྲོད་པ་དང། མིས་ཁ་ཚུལ་ཟེར་བ་བཟོས་ནས་ཟ་སྲོལ་ཡོད་པ། དེ་བཞིན་ཡུངས་ལོ་ཡི་རྩེ་མོ་བཏང་ནས་སྔོ་ཐུག་ལས་པ་མ་ཚད། ཡུངས་ལོ་སྐམ་པོ་ཡང་དཔྱིད་དུས་སུ་ཚིལ་དང་མཉམ་དུ་སྔོ་ཐུག་ལས་རྒྱུ་ཡོད་པ་སོགས། ཡུངས་མ་ནི་མི་ཚེའི་འཚོ་བའི་ནང་ཆེས་ཤུགས་ཆེ་ཤོས་སུ་ལོངས་སུ་སྤྱོད་པའི་ཟ་མ་ཞིག་རེད། འོན་ཀྱང་བོད་མི་འགའ་རེ་ཡིས་འདི་ནི་མི་དབུལ་པོ་ཡི་ཟ་མ་ལྟ་བུ་ལ་ངོས་འཛིན་བྱེད་པ་དང། དེང་སྐབས་ས་ཁུལ་མང་པོར་འབྲས་དང་གྲོ་ཞིབ་ཟ་ནས་ཕྱོགས་ལས་ཟ་མཁན་ཉུང་དུ་འགྲོ་གི་ཡོད་པའི་གནས་ཚུལ་ཡོད་པ་ཞིག་རེད། འོན་ཀྱང་ངོ་མ་བྱས་ན་དེང་སྐབས་བོད་ཕྱི་ནང་གི་བོད་མི་སྤྱི་ཚོགས་ནང་ལ་ལྟོ་བ་ཡི་སྐྲན་ནད་ན་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་སྨན་པ་རྣམས་ཀྱིས་བརྗོད་བཞིན་པ་དང། དེ་ནི་གཙོ་བོ་གྲོ་ཕྱེ་ཟ་རྒྱུ་མང་དྲགས་པའི་རྐྱེན་ལས་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདི་ནི་འཛམ་གླིང་འདི་ཡི་ནང་གི་ལུང་པ་མང་པོའི་ནང་ལ་རང་གི་སྲོལ་རྒྱུན་གྱི་ཟ་མ་ཡི་ཚབ་ཏུ། གཞན་ནས་ནང་འདྲེན་བྱས་པའི་ཟ་མ་ཟ་སྲོལ་ལྟ་བུའི་འོག་ནས་མིའི་འཕྲོད་བསྟེན་ལ་གནོད་སྐྱོན་ཆེན་པོ་ཡོང་བཞིན་ཡོད་པའི་གནད་དོན་ཡོད་པ་དེ་ཡི་དཔེ་མཚོན་ཆེན་པོ་ཞིག་རེད། གལ་ཏེ་ཁྱོད་ཀྱི་ཕྱོགས་ལས་ལ་དགའ་པོ་མེད་ན་ཡང་ཡུངས་མ་དང་ཡུངས་ལོ་གཉིས་ཀ་ཡི་ཚལ་བཟོས་ནས་ཟ་ཆོག་གི་ཡོད་པ་རེད། དཔེར་ན་ཡུ་རོབ་ཀྱི་ལུང་པ་སོགས་ནང་ལ་ཕྱོགས་ལས་ཟ་སྲོལ་མེད་ན་ཡང། ཡུངས་མ་ཚལ་ལས་མཁན་ཡོད་པ་དང། དེ་ཡང་ཁོ་ཚོ་ཡི་གནའ་བོའི་དུས་ནས་ཡོད་པའི་ཟས་གཙོ་བོ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། གཤམ་ལ་ཡུ་རོབ་ཀྱི་ཨར་ལན་ཌའི་མི་མང་སྟེ Irish ཡི་ཡུངས་མ་ཡི་ཟས་བཟོ་སྟངས་ཤིག་བཤད་དགོས་ཡིན།

འོན་ཀྱང་རྒུན་ཆང་སོགས་ཚང་མ་ངེས་པར་དུ་དགོས་པ་ཞིག་མ་ཡིན་པར་ཁྱོད་ཀྱི་རྒྱུ་ཆ་གང་ཡོད་ན་དེ་བཟོས་ན་འགྲིག་གི་ཡོད་པ་རེད། ད་བཟོ་སྟངས་ཀྱི་ཐོག་ནས་བཤད་ན། དང་པོ་ལུག་ཤ་དེ་ཨིན་ཅི་གཉིས་ཙམ་རེ་རྡོག་རྡོག་བྱས་ནས་གཏུབ་རྒྱུ་དང། ཡུངས་མ་ཤུན་པ་བཤུས་ནས་ཕྱེད་ཙམ་རེ་གཏུབ་རྒྱུ། གལ་ཏེ་ཡུངས་མ་རྣམས་ཧ་ཅང་ཆུང་ཆུང་ཡིན་ན་གཏུབ་མི་དགོས་པས་ཡུངས་མ་མང་དུ་བཏང་ན་འགྲིག་གི་ཡོད་པ་ཞིག་རེད། གུང་ལ་ཕུག་དེ་ཨིན་ཅི་གཉིས་ཙམ་རེ་བྱས་ནས་གཏུབ་རྒྱུ་དང། ཞོག་ཁོག་རྣམས་དེ་དང་དེ་བཞིན་རེ་གཏུབ་རྒྱུ་དང། ཙོང་དང་སྒོག་པ་སོགས་ཀྱི་རྒྱུན་གཏན་ལྟར་གཏུབ་དགོས་རྒྱུ། གཉིས་པ་ཚལ་སླང་ཞིག་གི་ནང་ལ་གོང་ཞུས་ཀྱི་ཚལ་རྔོ་བྱེད་ཀྱི་སྣུམ་བླུགས་ནས་ཚ་པོ་བཟོ་རྒྱུ་དང། དེའི་ནང་ཚྭ་དང་གཡེར་མ་དང་མཉམ་དུ་ལུག་ཤ་བླུགས་ནས་མེ་དྲོད་འབྲིང་ཙམ་གྱིས་བཙོས་ཏེ་སྐར་མ་བརྒྱད་ཙམ་བཙོས་རྗེས་ཕྱིར་གཏོང་རྒྱུ། གསུམ་པ་བཙོང་དང་སྒོག་པ་རྣམས་སྣུམ་ཚ་པོ་ཞིག་གི་ནང་ལ་བརྔོས་ནས་སྐར་མ་ལྔ་ཙམ་བཙོས་རྗེས་ཕྱིར་འདོན་རྒྱུ། བཞི་པ་སྣོད་ཆེན་པོ་ཅིག་གི་ནང་དུ་སྣུམ་ཚ་པོ་བཟོས་རྗེས་སྣོད་དེ་མེ་ཁ་ནས་ཟུར་དུ་བཏང་སྟེ་དེའི་ནང་ལ་གོང་དུ་བརྗོད་པའི་གྲོ་ཕྱེ་རྣམས་བླུགས་ནས་དཀྲུག་དཀྲུག་བྱ་རྒྱུ་དང། དེའི་ཐོག་ལ་ལུག་ཤ་དང་ཙོང་བཅས་མཉམ་དུ་བླུགས་ཐོག་དེའི་ནང་རྒུན་ཆང་དེ་བླུགས་རྗེས་ཏོག་ཙམ་བསྐོལ་རྗེས། དེའི་རྗེས་སུ་ཤ་ཁུ་དང་ཆུ་དཀར་ཡོལ་བཞི་བླུགས་ནས་ཁོལ་བཅུག་རྗེས་ཆུ་ཚོད་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་ཙམ་མེ་འཇམ་པོའི་ཐོག་ནས་ཁོལ་འཇུག་དགོས་པ་ཞིག་ཡིན་པ་རེད། དེའི་རྗེས་སུ་དེའི་ནང་ལ་ཡུངས་མ་དང་ཞོག་ཁོག་གུང་ལ་ཕུག་བཅས་བླུགས་ནས་མཉམ་དུ་སྐར་མ་སུམ་ཅུ་ཙམ་བསྐོལ་རྗེས་ཁུ་བ་ཏོག་ཙམ་ཡོད་པའི་ཟས་ཞིམ་པོ་ཞིག་ཆགས་ཀྱི་ཡོད་པ་རེད། ཟས་དེ་ཚོས་པའི་རྗེས་སུ་དེའི་ཐོག་ལ་ཨིན་ཇིའི་ནང Mint ཟེར་བ་དང་བོད་མིའི་ནང་ལ་ཕོར་བ་རིལ་ཟེར་བའི་ལྡུམ་བུ་ཡི་ལོ་མ་ཏོག་ཙམ་བླུགས་ན་བྲོ་བ་ཡག་པོ་ཡོང་གི་ཡོད་པ་ཞིག་རེད།